ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བདུན་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་མགོ་འཛུགས་ཞུ་བ་ཡིན། དེ་རིང་གི་ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོའི་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་ཡི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཟླ་བ་བཅུ་པའི་ཚེས་དྲུག་ཉིན་ལྷོ་ཨ་མེ་རི་ཀའི་རྒྱལ་ཁབ་ཀོ་ལོམ་བི་ཡ་ནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་གོ་ལ་ཧྲིལ་པོའི། བོད་མཐོ་སྒང་གི་གནད་འགག་ཞེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་ཁོར་ཡུག་གཏོར་བཤིག་ཚབས་ཆེན་གཏོང་བཞིན་པའི་ཐད་ཡོ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་སྲིད་བྱུས་ཤིག་འཛིན་ཆེད་ཁོང་ཚོས་འབད་བརྩོན་བྱེད་རྒྱུ་ཡིན་ཞེས་འཇར་མན་དང་ཨོ་སི་ཀྲི་ཡའི་གྲོས་ཚོགས་འཐུས་མི་ཁག་ཅིག་གིས་ས་གནས་དྷ་རམ་ས་ལ་ནས་གསལ་བསྒྲགས་སྤེལ་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། རྒྱ་ནག་གཞུང་གིས་ཚུལ་ཁྲིམས་ལགས་སུ་ལོ་གཉིས་ཀྱི་ཁྲིམས་ཐག་བཅད་པའི་རྗེས་ཁོང་གི་ནང་མི་དང་ཁོང་དང་འབྲེལ་བ་ཟབ་མོ་ཡོད་པ་ཚོར་མུ་མཐུད་དམ་བསྒྲགས་བྱེད་བཞིན་འདུག། རྒྱ་ནག་གིས་ཉེ་ཆར་བོད་ཀྱི་རྒྱལ་ས་ལྷ་ས་དང་གྲོང་ཁྱེར་གཞིས་ཀ་རྩེ་བར་རྒྱུག་པའི་ལམ་ཆེན་ཞིག་ལ་ཀི་ལོ་མི་ཐེར་བཞི་དང་ཕྱེད་ཀ་ལྷག་གི་ཕུག་ལམ་རིང་ཤོས་ཤིག་འཛུགས་སྐྲུན་བྱས་ཟིན་པའི་སྐོར་ལ་གནས་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་དང། མཇུག་ཏུ་བོད་དོན་ཐོག་འགྱུར་བ་མེད་པའི་རྒྱབ་སྐྱོར་གནང་མཁན་ལྕམ Dianne Feinstein མཆོག་ཉེ་ཆར་དགོངས་པ་རྫོགས་ཡོད་པའི་སྐོར་གླེང་མོལ་གནང་བ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་ཡི་ཡིན། དེ་རིང་གི་གསར་འགྱུར་ཁག་བསྟན་འཛིན་དཔལ་མོ་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་ཡི་ཡིན། ཟླ་བ་བཅུ་པའི་ཚེས་དྲུག་ཉིན་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཀོ་ལོམ་བི་ཡ་ནང་གི་རིག་གཞུང་འཕྲོད་བསྟེན་གཅེས་སྐྱོང་གི་གཙུག་ལག་སློབ་གྲྭ་ཆེན་མོ་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་གོ་ལ་ཧྲིལ་པོའི་བོད་ཀྱི་མཐོ་སྒང་གི་གནད་འགག་ཞེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་འདུག་སྲིད་སྐྱོང་མཆོག་ནས་བོད་ཀྱི་རིག་གཞུང་དང་སྐད་ཡིག་དེ་བཞིན་བོད་དེ་འཛམ་གླིང་ནང་མཐོ་སྒང་མཐོ་ཤོས་དང། Asia Water Tower འམ་ཨེ་ཤེ་ཡའི་ཆུ་མཛོད་ཡང་ཡིན་པ་འཛམ་གླིང་གིས་ངོས་འཛིན་བྱེད་ཀྱི་ཡོད་པ་སོགས་ཀྱི་ཐད་ངོ་སྤྲོད་གནང་སོང། དེ་རྗེས་སུ་དྲི་བ་དྲིས་ལན་གྱི་ལས་རིམ་གནང་བའི་ནང་གོང་ས་མཆོག་གི་བཀའ་དྲིན་དང་མཛད་འཕྲིན་གྱི་ངོ་སྤྲོད་དང་འབྲེལ་དབུས་བོད་མིའི་སྒྲིག་འཛུགས་ཀྱི་དམིགས་ཡུལ་དང་དེ་བཞིན་བོད་ཀྱི་ཁོར་ཡུག་དང་སྨན།

བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་ཚེས་ལྔ་ཉིན་ཨེལ་པོ་གཙུག་ལག་སློབ་གཉེར་ཁང་ནང་བཅར་འདྲིའི་ལས་རིམ་ཞིག་གོ་སྒྲིག་ཞུས་པ་དེ་གར་མཉམ་ཞུགས་གནང་བ་དང། ཕྱི་དྲོ་བསམ་མཛོད་ལྟེ་གནས་ཁང་ཁག་གི་འགན་འཛིན་དང་ཚོགས་མི་ལྷན་བོད་ནང་འགྲོ་བ་མིའི་ཐོབ་ཐང་གི་ཛ་དྲག་གནས་སྟངས་དང་དེའི་ཤུགས་རྐྱེན་དང་བོད་ཀྱི་ངོ་བོ་དང་རིག་གཞུང་ལ་སོགས་པའི་གནད་དོན་སྐོར་བགྲོ་གླེང་གནང་ཡོད་པ་རེད། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པའི་ལས་རིམ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་ཁོར་ཡུག་གཏོར་བཤིག་ཚབས་ཆེན་གཏོང་བཞིན་པའི་ཐད་ཡོ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་སྲིད་བྱུས་ཤིག་འཛིན་ཆེད་ཁོ་ཚོས་འབད་བརྩོན་བྱེད་རྒྱུ་ཡིན་ཞེས་འཇར་མན་དང་ཨོ་སི་ཀྲི་ཡའི་གྲོས་ཚོགས་འཐུས་མི་ཁག་ཅིག་གིས་ས་གནས་རྡ་རམ་ས་ལ་ནས་གསལ་བསྒྲགས་སྤེལ་བའི་སྐོར་བློ་བེ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
འཇར་མན་དང་ཨོ་སི་ཁྲུ་རི་ཡ་གི་གྲོས་ཚོགས་འཐུས་མི་དྲུག་གིས་བཞུགས་སྒར་རྡ་རམ་ས་ལར་ཆེད་དུ་ཕེབས་ཏེ། བོད་མིའི་རང་དབང་འཐབ་རྩོད་དང་ཆོས་རིག་སྐད་ཡིག་སྲུང་སྐྱོབ། བཙན་བྱོལ་བོད་མི་གི་དམངས་གཙོ་དང་ཤེས་ཡོན་སྤྱི་ཚོགས་ཀྱི་སྒྲོམ་གཞི་བཅས་ལ་རྒྱུས་ལོན་ཤེས་རྟོགས་དང། ལྷག་པར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་སོགས་ལ་མཇལ་འཕྲད་གྲུབ་པ་དང་ཆབས་ཅིག་སྤྱི་ཟླ་བཅུ་པ་གི་ཚེས་པ་དྲུག་ཉིན་གི་ཕྱི་དྲོ་ཕྱི་དྲོར་ལྷག་པ་ཚེ་རིང་ཚོགས་ཁང་དུ་གསར་འགོད་ལྷན་ཚོགས་ཟིག་གནང་སྐབས། བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་ཁོར་ཡུག་གཏོར་བཤིག་ཚབས་ཆེན་གཏོང་བཞིན་པ་གི་ཐད་ཡུ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་སྲིད་བྱུས་ཟིག་འཛིན་ཆེད།

བྱ་དགོས་པ་ཟིག་དང་ཡོ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་ངོས་འཛིན་སྲིད་བྱུས་ཟིག་འཛིན་ཆེད། ང་ཚོ་ཕྱིར་ལོག་གིས་འབད་བརྩོན་བྱེད་གལ་ཆེན་པོ་མཐོང་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་གཞན་ཡང་ཨོ་སི་ཀྲི་ཡ་གི་གྲོས་ཚོགས་འཐུས་མི་ཡ་ནེ་ཁི་ཤེ་ཊི་ལགས་ནས་ཀྱང། ཁོང་ཚོའི་ལུང་པ་གི་ནང་བོད་དོན་དཀའ་རྙོག་གི་བརྒྱུད་རིམ་དང་བོད་ནང་གི་གནས་ཚུལ་ངོ་མ་ཤེས་མཁན་ཧ་ཅང་ཉུང་ཉུང་ཡིན་པས།

བོད་ཀྱི་རིག་གཞུང་དང་ཤེས་ཡོན་བོད་དོན་འཐབ་རྩོད་སོགས་མང་བོ་ཟིག་སློབ་སྦྱོང་རྒྱུས་ལོན་གྱི་ཆེད་དུ་ཡོང་བ་ཡིན་པས། ང་ཚོས་བོད་སྐོར་གྱི་ཤེས་བྱ་མང་བོ་ཟིག་ཤེས་རྟོགས་ཀྱིས་ཕྱིར་ལོག་བྱ་རྒྱུ་ཡིན་པ་དེ་ཧ་ཅང་རྩ་ཆེན་པོ་དང་སེམས་འགུལ་ཐེབས་པ་ཟིག་རེད་ཅེས་འགྲེལ་བརྗོད་གནང་སོང། འཇར་མན་དང་ཨོ་སི་ཀྲི་ཡ་གི་གྲོས་ཚོགས་འཐུས་མི་དྲུག་པོས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་དང་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་བཅས་ལའང་མཇལ་འཕྲད་གནང་བ་གི་ཁར། གཞུང་འབྲེལ་དང་གཞུང་འབྲེལ་མིན་པ་གི་ཚོགས་སྡེ་དང་ཤེས་ཡོན་སྡེ་ཁག་ཁག་ལའང་གཟིགས་ཞིབ་གནང་ཡོད་པ་རེད། སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས། བོད་ནང་ད་ལྟའི་ཆར་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཧ་ཅང་ཛ་དྲག་ཡིན་པ་དང། ལྷག་པར་བོད་ནང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་དང་བཅས་པ་གནས་ཐུབ་མིན་གྱི་མཚམས་ལ་སླེབས་ཡོད་པ་གི་སྐོར་དང། ཡུ་རོབ་མཐུན་ཚོགས་ནས་བོད་དོན་གྱི་ཐོག་གི་གྲོས་ཆོད་ཐེངས་ཁ་ཤས་བཞག་ཡོད་པ་ལྟར། སོ་སོའི་རྒྱལ་ཁབ་ཀྱི་གྲོས་ཚོགས་སུ་བོད་དོན་གྱི་སྐོར་གླེང་སློང་གང་མང་ཡོང་ཐབས་དང། རྒྱལ་ཁབ་ཀྱི་ཕྱི་སྲིད་ཀྱི་ཐོག་བོད་ཀྱི་གནས་སྟངས་སླེབས་ཐུབ་དགོས་པ། རྒྱ་ནག་དང་མཉམ་དུ་འབྲེལ་བ་གནང་དུས་བོད་ཀྱི་གནད་དོན་གྱི་སྐོར་གླེང་སློང་གནང་ཐུབ་རྒྱུ་གལ་ཆེན་ཡིན་པ་སོགས་སྐུལ་མ་གནང་ཡོད་སྐད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
རྒྱ་ནག་གཞུང་གིས་ཚུལ་ཁྲིམས་ལགས་སུ་ལོ་གཉིས་ཀྱི་ཁྲིམས་ཐག་བཅད་པའི་རྗེས་མུ་མཐུད་ནང་མི་ཉེ་འབྲེལ་ཚོར་དམ་བསྒྲགས་བྱེད་བཞིན་ཡོད་པའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གཉིས་པའི་ནང་བོད་རིགས་ན་གཞོན་ཚུལ་ཁྲིམས་ལགས་འཛིན་བཟུང་གིས ྋགོང་ས་མཆོག་གི་སྐུ་པར་ཉར་བ་དང་ཁ་བྲལ་བར་ཉེ་འབྲེལ་བྱེད་སྐོར་གྱི་ཉེས་མིང་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཞི་པའི་ནང་རྔ་བ་ཁུལ་མི་དམངས་ཁྲིམས་ཁང་ཟེར་བས་ལོ་གཉིས་ཀྱི་གསང་བའི་ཁྲིམས་ཐག་བཅད་ཡོད་པ་བཞིན་ད་ལྟའི་ཆར་མུ་མཐུད་ཁོང་གི་ནང་མི་ཉེ་འབྲེལ་ཚོ་ཁོང་དང་ཐུག་འཕྲད་སོགས་གང་ཡང་བྱེད་བཅུག་གི་མེད་པ་མ་ཟད་ནང་མི་ཚོ་དང་སློབ་གྲོགས་ཚོར་ཚུལ་ཁྲིམས་དང་འབྲེལ་བའི་པར་རིས་དང་གནས་ཚུལ་རིགས་སྤྱི་ཚོགས་དྲ་ལམ་ནང་བརྒྱུད་སྐུར་དང་གླེང་སློང་རིགས་གང་ཡང་བྱེད་མི་ཆོག་པའི་དམ་དྲག་བྱེད་བཞིན་ཡོད་པ་བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ད་ལྟ་བའི་ཉོ་ཚོང་ནང་མི་ཉེར་བཞི་རྩ་བརླག་བཏང་ནས་གྲོགས་གཏད་ཚང་མ་ཧུར་བསྐུལ་ལྟ་རྟོག་དབྱེ་གཞི་བཀོད་ནས་ལྟ་ཅི་ལམ་དུ་སླེབས་རྒྱུ། བདེ་འཇགས་ཆེད་མིང་འབོད་མ་བྱས་པའི་གོང་ཞུས་བོད་ནང་གི་འབྲེལ་ཡོད་ཅིག་ནས་མུ་མཐུད་བརྗོད་དོན་ལ། ཚུལ་ཁྲིམས་ལགས་ནི་བོད་རྒྱ་དབྱིན་གསུམ་གྱི་སྐད་ཡིག་ལ་བྱང་ཆ་ཡོད་པའི་ན་གཞོན་ཞིག་ཡིན་པ་དང། ཁོང་གིས་དེ་སྔ་བོད་དོན་དང་འབྲེལ་བའི་གནས་ཚུལ་དང་དབུ་མའི་ལམ་དང་འབྲེལ་བའི་གནས་ཚུལ་སོགས་དྲ་ལམ་དུ་བརྒྱུད་སྤེལ་བྱས་རྐྱེན་རྒྱ་ནག་གཞུང་གིས་ཁོང་ལ་དོགས་ཟོན་བྱེད་ཡུལ་དུ་གྱུར་ཡོད་པ་རེད་ལ། ཁོང་གིས་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དགུ་རྒྱ་ནག་གི་དམ་དྲག་སྲིད་བྱུས་འོག་ཏུ་བོད་ནང་གི་སྐད་ཡིག་གི་གནས་བབ་སྐྱོ་བོ་ཡིན་པ་དང། བོད་སྐད་ཡིག་ཆེད་སྦྱོང་གི་སློབ་མ་མང་པོ་སློབ་ཆེན་མཐར་ཕྱིན་རྗེས་མདུན་ལམ་གང་ཡང་མེད་པའི་བསམ་ཚུལ་བྲིས་པ་སོགས་ཡོད་སྐོར་འགྲེལ་བརྗོད་གནང་བྱུང། ལག་ལེན་ཡིག་ཡང་ཆེད་སྦྱོང་དེ་རིགས་སྐད་ཡིག་ཚང་མ་མཁས་ཡོད་ཀྱི་དཔེ་འབྲས་ཟིག་རེད་དེ་ནི་སྤྱིར་བཏང་ནམ་རྒྱུན་རྒྱུན་ལས་ཁུར་མཁན་སྐད་ཡིག་དེ་འདྲ་གི་ཐོབ་ཐང་དང་དེ་ཡི་ཐོབ་ཐང་ལ་ང་ཚོ་གོ་སྐབས་མང་བ་འདུག་ངས་ནམ་རྒྱུན་བཀུར་ནས་བློ་མིག་འདྲ་ཟེར་དེ་མི་ཡི་འདུག་ནས་རེད། རྒྱ་ནག་གཞུང་གིས་ཚུལ་ཁྲིམས་ལགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བདུན་པའི་ནང་གོང་ས་མཆོག་གི་སྐུ་པར་དྲ་ལམ་ཁག་ཏུ་སྤེལ་རྐྱེན་འཛིན་བཟུང་འབོད་འགུག་གིས་དྲི་རྩད་དང་ཁ་པར་སྔོག་བཤེར་སྐབས་ཁ་པར་དུ་གོང་ས་མཆོག་གི་སྐུ་པར་ཉར་བར་རྐྱེན་བྱས་ཏེ་དུས་ཡུན་ཟླ་བ་གཉིས་རིང་བཀག་ཉར་གྱིས་ལོ་དེའི་སྤྱི་ཟླ་དགུ་པའི་ནང་གློད་ཡོད་ཀྱང་རྗེས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་བསྐྱར་དུ་ཁ་བྲལ་བར་ཉེ་འབྲེལ་ཡོད་སྐོར་བརྗོད་ནས་འཛིན་བཟུང་གིས་ལོ་གཉིས་ཀྱི་ཁྲིམས་ཐག་བཅད་ཡོད་པ་རེད་ལ་རྒྱ་ནག་གཞུང་གིས་ཁོང་འཛིན་བཟུང་དང་འབྲེལ་ཁོང་གི་སྐད་འཕྲིན་དང་སྤྱི་ཚོགས་དྲ་ལམ་ནང་གནས་ཚུལ་འགོད་སྤེལ་བྱས་རིགས་ཚང་མ་ནག་བསུབ་བཏང་བ་སོགས་བྱས་ཏེ་ཁོང་དང་འབྲེལ་བའི་གནས་ཚུལ་དང་པར་རིས་གང་ཡང་དྲ་ལམ་དུ་མེད་པ་བཟོས་ཡོད་འདུག་བོད་རིགས་ན་གཞོན་ཚུལ་ཁྲིམས་ལགས་ནི་ཁྱུང་མཆུ་རྫོང་ཚ་རུ་མ་ཡུལ་ཚོ་ནས་ཡིན་པ་དང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནུབ་བྱང་མི་རིགས་སློབ་ཆེན་ནས་བོད་ཀྱི་རྩོམ་རིག་ཐོག་སློབ་མཐར་ཕྱིན་རྗེས་ས་གནས་ཁག་ཅིག་ཏུ་དབྱིན་ཇིའི་སྐད་ཡིག་ཐོག་ལོ་ཤས་རིང་སློབ་གཉེར་གནང་ཡོད་པ་དང་རྗེས་སུ་ཕ་ཡུལ་དུ་ལོག་སྟེ་གཞུང་གཉེར་གྱི་ལས་ཀ་རིགས་མ་བྱས་པར་སྒེར་ངོས་ནས་ཚོང་ལས་གཉེར་ནས་བསྡད་ཡོད་པ་རེད་འདུག་ལ་ཁོང་གི་ཕ་མིང་ལ་ཨ་ཕན་དང་མ་མིང་ལ་ཨ་ཁོ་མ་བཅས་ཡིན་པ་རེད་འདུག་བཞུགས་སྒར་དྷ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། མི་ལོ་བཅུ་གཅིག་གི་རྗེས་སུ་བོད་མི་ལུས་རྩལ་བ་ཆོས་དབྱངས་སྐྱིད་ལགས་སུ London Olympic གསེར་གྱི་གཟེངས་རྟགས་རྗེས་གསབ་གནང་བས་ཁོང་ནི་ལོ་རྒྱུས་སྟེང Olympic གསེར་གྱི་རྟགས་མ་ལེན་མཁན་བོད་མི་ཐོག་མ་དེ་གྱུར་ཡོད་འདུག་བོད་ཀྱི་བུད་མེད་འདུར་རྒྱུག་ལུས་རྩལ་བ་ཆོས་དབྱངས་སྐྱིད་ལགས་ཀྱིས་ཨེ་ཤེ་ཡའི་ཕོ་མོ་མཉམ་བསྲེས་ཀྱི་འདུར་རྒྱུག་འགྲན་བསྡུར་ཁྲོད་གསེར་གྱི་རྟགས་མ་བླངས་ཡོད་པ་དང། དེ་བཞིན་དེ་སྔོན London Olympics བུད་མེད་འདུར་རྒྱུག་འགྲན་བསྡུར་ནང་གསེར་གྱི་གཟེངས་རྟགས་དེ་ཡང་ཁོ་མོ་ལ་གསབ་སྤྲོད་གནང་ནས་གསེར་གྱི་རྟགས་མ་གཉིས་དུས་གཅིག་ལ་ཐོབ་འདུག་བོད་ཀྱི་བུད་མེད་འདུར་རྒྱུག་ལུས་རྩལ་བ་ཆོས་དབྱངས་སྐྱིད་ལགས་ཀྱིས་ཕྱི་ཟླ་བཅུ་པའི་ཚེས་བཞི་ཉིན་རྒྱ་ནག་ཧང་ཀྲོའུ་གྲོང་ཁྱེར་ནང་འཚོགས་བཞིན་པའི་ཨེ་ཤི་ཡའི་ལུས་རྩལ་འགྲན་བསྡུར་གྱི་སྤྱི་ལེ་སུམ་ཅུ་སོ་ལྔ་ཡི་ཕོ་མོ་མཉམ་བསྲེས་ཀྱི་འདུར་རྒྱུག་འགྲན་བསྡུར་ཁྲོད་ཨང་དང་པོ་གསེར་གྱི་གཟེངས་རྟགས་བླངས་བ་དང། དེ་དང་ལྷན་དུ་ཚེས་ལྔ་ཉིན་གྱི་གོང་མོར་ཨེ་ཤི་ཡའི་ལུས་རྩལ་འགྲན་བསྡུར་མཇུག་སྒྲིལ་སྐབས་ཆོས་དབྱངས་སྐྱིད་ལགས་སུ་དེ་སྔོན་ཉིས་སྟོང་བཅུ་གཉིས་ལོར་ལན་ཏོན་རྒྱལ་སྤྱིའི་ཨོ་ལིམ་ཕིག་སི་རྩེད་ཆེན་སྐབས་སྤྱི་ལེ་ཉི་ཤུ་བུད་མེད་འདུར་རྒྱུག་འགྲན་བསྡུར་སྐབས་ཟངས་ཀྱི་རྟགས་མ་བླངས་བ་དེ་གསེར་གྱི་རྟགས་མ་ལ་རྗེས་གསབ་བྱས་ནས་དངོས་སུ་སྤྲད་ཡོད་པ་དང་ཆོས་དབྱངས་སྐྱིད་ལགས་ཀྱིས་གསེར་གྱི་གཟེངས་རྟགས་དེ་མིག་ཆུའི་ཁྲོད་ནས་བླངས་འདུག། དེ་ནི་ཆོས་དབྱངས་སྐྱིད་ལགས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར Olympics སྤྱི་ལེ་ཉི་ཤུ་འདུར་རྒྱུག་འགྲན་བསྡུར་སྐབས་ཆུ་ཚོད་གཅིག་དང་སྐར་མ་ཉི་ཤུ་རྩ་ལྔ་སྐར་ཆ་བཅུ་དྲུག་གིས་ཨེ་ཤི་ཡའི་ལོ་རྒྱུས་ཟིན་ཐོ་བཀོད་ནས་ཟངས་ཀྱི་གཟེངས་རྟགས་རག་ཡོད་པ་དང། ར་ཤི་ཡའི་བུད་མེད་འདུར་རྒྱུག་པ་གཉིས་ལ་གསེར་དང་དངུལ་གྱི་རྟགས་མ་རག་ཡོད་ན་ཡང་རྗེས་སུ་ཁོང་གཉིས་ཀྱིས་འགྲན་བསྡུར་སྐབས་སྨན་རྫས་བེད་སྤྱོད་བྱས་ཡོད་པ་ཤེས་རྟོགས་བྱུང་སྟེ། གཟེངས་རྟགས་དེ་ཉིད་རྩིས་མེད་བཏང་བ་དང་ཆོས་དབྱངས་སྐྱིད་ལགས་སུ་གསེར་གྱི་རྟགས་མ་ཐོབ་པར་གྲགས་ཡོད་ཀྱང་ད་ཆ་མི་ལོ་བཅུ་གཅིག་གི་རྗེས་ཁོ་མོར་ཨོ་ལིམ་ཕིག་གསེར་གྱི་རྟགས་མ་རྗེས་གསབ་བྱས་ནས་དངོས་སུ་སྤྲད་ཡོད་པ་རེད་འདུག་དེ་ལྟར་ན་ཁོ་མོ་ནི་ཨེ་ཤི་ཡའི་ལུས་རྩལ་འགྲན་ཚོགས་དང་ཨོ་ལིམ་ཕིག་ལུས་རྩལ་འགྲན་ཚོགས་གཉིས་ཀྱི་ནང་གསེར་གྱི་གཟེངས་རྟགས་དུས་གཅིག་ལ་རག་པའི་ལུས་རྩལ་བ་དེ་ཆགས་ཡོད་པ་དང་ལོ་རྒྱུས་སྟེང་ཨོ་ལིམ་ཕིག་གསེར་གྱི་རྟགས་མ་ལེན་མཁན་བོད་མི་ཐོག་མ་དེ་ཆགས་ཡོད་པ་རེད། ཆོས་དབྱངས་སྐྱིད་ལགས་སུ་གསར་འགོད་པ་ཞིག་གིས་རྟགས་མ་ལེན་སྐབས་ཁྱེད་ངུ་དོན་གང་ཡིན་ནམ་ཞེས་དྲིས་སྐབས་ཁོ་མོས་རྟགས་མ་ལེན་སྐབས་མིག་ཆུ་དབང་མེད་དུ་ཤོར་བ་ནི་དགའ་ངུ་ཤོར་བ་མིན་པར་གསེར་གྱི་རྟགས་མ་འདི་སྤྲོད་རྒྱུའི་དུས་ཚོད་ཧ་ཅང་ཕྱིས་དྲགས་པ་དང་དེར་ཁོ་མོ་བློ་ཕམ་ཆེ་ཚུལ་བརྗོད་འདུག་ཆོས་དབྱངས་སྐྱིད་ལགས་ནི་གཅིག་སྟོང་དགུ་བརྒྱ་དགུ་བཅུ་ལོར་མཚོ་སྔོན་ཞིང་ཆེན་མཚོ་བྱང་བོད་རིགས་རང་སྐྱོང་ཁུལ་མདའ་བཞིའམ་ཧའེ་ཡན་རྫོང་བ་འཇོག་ཡུལ་ཚོའི་བོད་རིགས་འབྲོག་ཁྱིམ་དཀྱུས་མ་ཞིག་ཏུ་སྐྱེས་ཤིང་རྒྱལ་སྤྱིའི Olympics འགྲན་ཚོགས་སྟེང་གསེར་གྱི་བྱ་དགའ་ལེན་མཁན་གྱི་བོད་པ་ཐོག་མ་དེ་ཡིན་པ་དང་ཁོང་ཉིས་སྟོང་བཅུའི་ནང་རྒྱ་ནག་རྒྱལ་ཁབ་ཀྱི་མཆོང་རྒྱུག་འཕེན་གསུམ་རུ་ཁག་ཏུ་ཞུགས་རྗེས་ཉིས་སྟོང་བཅུ་གཉིས་ལོར་དབྱིན་ཡུལ་གྱི་རྒྱལ་ས་ལན་ཀྲན་དུ་འཚོགས་པའི་རྒྱལ་སྤྱིའི Olympics འགྲན་ཚོགས་ནང་ཞུགས་པ་དང་དེ་བཞིན་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར Spain རྒྱལ་ཁབ་ཏུ་འཚོགས་པའི་རྒྱལ་སྤྱིའི་མཆོང་རྒྱུག་འཕེན་གསུམ་འགྲན་བསྡུར་གྱི་སྤྱི་ལེ་ཉི་ཤུ་ཅན་གྱི་བུད་མེད་འདུར་རྒྱུག་འགྲན་བསྡུར་ཁྲོད་ཨང་གཉིས་པ་དང་རྒྱ་ནག་རྒྱལ་ཡོངས་རྟིང་རྩོད་འགྲན་བསྡུར་གྱི་ནང་ཡང་སྤྱི་ལེ་ཉི་ཤུ་ནང་གི་བུད་མེད་འདུར་རྒྱུག་འགྲན་བསྡུར་ཁྲོད་ཨང་དང་པོ་བཅས་ཐོབ་མྱོང་ཡོད་པ་རེད་འདུག། ད་ལྟ་ཨེ་རན་གྱི་བཙོན་དུ་བཅུག་ཡོད་པའི་ཐོབ་ཐང་རྩོད་ལེན་པ་ལྕམ Narges Mohammad ལགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནོ་སྦེལ་ཞི་བདེའི་གཟེངས་རྟགས་བྱ་དགའ་ཐོབ་ཡོད་པ་རེད། ཟླ་བ་འདིའི་ཚེས་དྲུག་ཉིན་ནོར་ཝེ་ནོ་སྦེལ་གཟེངས་རྟགས་དཔྱད་འདེམས་ཚོགས་ཆུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནོ་སྦེལ་ཞི་བདེའི་གཟེངས་རྟགས་བྱ་དགའ་དེ་ད་ལྟ་ཨེ་རན་གྱི་བཙོན་དུ་ལོ་བཅུ་གཉིས་ཡི་ཁྲིམས་ཆད་འཁུར་བཞིན་པའི་བུད་མེད་ཐོབ་ཐང་རྩོད་ལེན་པ་དང་གསར་འགོད་པ་ལྕམ Narges Mohammad ལགས་སུ་ཕུལ་ཡོད་པ་གསལ་བསྒྲགས་གནང་ཡོད།

ཁོང་གིས་ཨི་རན་ནང་གཉའ་གནོན་མྱོང་བཞིན་པའི་བུད་མེད་རྣམས་ཀྱི་ཆེད་དུ་འཐབ་རྩོད་དང་དེ་བཞིན་ཁོང་གིས་མི་ཚང་མའི་ཆེད་དུ་འགྲོ་བ་མིའི་ཐོབ་ཐང་དང་རང་དབང་རྩོད་ལེན་ཐད་ཕྱག་ལས་གནང་བར་ཆེ་བསྟོད་ཆེད་ཡིན་པ་དང་ཁོང་གིས་བློ་སྟོབས་ཆེན་པོས་འཐབ་རྩོད་གནང་བ་དང་མི་སྒེར་གྱི་བློས་གཏོང་ཡང་ཆེན་པོ་གནང་ཡོད་པ་རེད་ཅེས་ཨི་རན་གཞུང་གིས་སྔ་རྗེས་སུ་ཡང་ཐེངས་བཅུ་གསུམ་ནར་གྷིས་མོ་ཧམ་མད་ལ་འཛིན་བཟུང་དང་ཐེངས་ལྔ་ནག་ཉེས་བཙུགས་ཏེ་ཁྱོན་སྡོམ་མི་ལོ་སུམ་ཅུ་སོ་གཅིག་རིང་བཙོན་འཇུག་ཐེབས་མྱོང་བ་དང་ལྕག་ཚན་གཞུ་རྡུང་ཐེངས་བརྒྱ་དང་ལྔ་བཅུ་ང་བཞི་མྱངས་ཡོད་པ་སོགས་འགྲེལ་བརྗོད་གནང་ནས། ད་ལྟ་དགུང་ལོ་ལྔ་བཅུ་ང་གཅིག་ཡིན་པའི་ལྕམ་ནར་ཀིས་མོ་ཧ་མད་ལགས་ནས་འདས་པའི་ལོ་ངོ་སུམ་ཅུ་ལྷག་གི་རིང་ཨེ་རན་ནང་གི་བུད་མེད་ཚོའི་ཐོབ་ཐང་རྩོད་པའི་འགྲོ་བ་མིའི་ཐོབ་ཐང་དང་སྲོག་ཐོག་གི་ཉེས་ཆད་མེད་པར་བཟོ་ཐབས་ཆེད་འཐབ་རྩོད་གནང་བར་བསྔགས་བརྗོད་གནང་ཡོད། དེ་བཞིན་གོང་ཞུས་བུད་མེད་དང་ཚེ་སྲོག་རང་དབང་ཞེས་པ་དེ་ནི་ཨེ་རན་ནང་བུད་མེད་ཚོའི་རང་དབང་རྩོད་ལེན་གྱི་ངོ་རྒོལ་ལས་འགུལ་སྐབས་ཀྱི་བརྗོད་ཚིག་གཙོ་བོ་ཡིན་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་རིང་མིན་འོས་བསྡུའི་ལམ་ནས་གསར་འདེམས་བྱེད་རྒྱུ་ཡིན་པ་དང་འགྲོ་བ་མིའི་ཐོབ་ཐང་ཚོགས་པས་རྒྱལ་ཁབ་སོ་སོར་རྒྱ་ནག་མུ་མཐུད་གསར་དུ་འོས་འདེམས་ཐུབ་རྒྱུར་བཀག་འགོག་དགོས་པའི་འབོད་སྐུལ་བྱེད་བཞིན་ཡོད་པ་རེད། གཟའ་འཁོར་རྗེས་མ་ཕྱི་ཟླ་བཅུ་པའི་ཚེས་བཅུ་ཉིན་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་གྱི་འཐུས་མི་ལས་གྲུབ་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་འདུ་འཚོགས་རྒྱུ་ཡིན་པའི་སྟེང། འོས་བསྡུའི་ལམ་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་གསར་འདེམས་བྱེད་རྒྱུ་ཡིན་པ་དང། ད་ལྟ་ཚོགས་མིའི་ཁོངས་སུ་གཏོགས་པའི་རྒྱ་ནག་གི་ལས་ཡུན་དུས་ཚོད་མཇུག་བསྒྲིལ་ཟིན་ནའང། མུ་མཐུད་དུ་ཚོགས་མིའི་ཁོངས་སུ་ཡོང་ཐུབ་པའི་འཆར་གཞི་འདིང་གི་ཡོད་འདུག་གནས་ཚུལ་ཐོན་པའི་ནང་འོས་བསྡུའི་ནང་གསར་འདེམས་རྐུབ་སྟེགས་བཅོ་ལྔ་ཡོད་པའི་ཁྲོད་ནས་ཨེ་ཤེ་ཡའི་རྐུབ་སྟེགས་བཞི་ལ་རྒྱལ་ཁབ་བཞི་འཛུལ་ཞུགས་བྱེད་རྒྱུ་ཡིན་པའི་ཁྲོད་རྒྱ་ནག་ཕལ་ཆེར་འགྲན་བསྡུར་སུ་གང་ཡང་མེད་པའི་ཐོག་ནས་གསར་དུ་འོས་འདེམས་ཐུབ་རྒྱུ་ཡིན་པ་ཚོད་དཔག་བྱེད་བཞིན་ཡོད་པ་རེད། ཡིན་ན་ཡང་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་མཉམ་འབྲེལ་རྒྱལ་ཚོགས་ཀྱི་འཐུས་མི་རྒྱལ་ཁབ་ཚོར་རྒྱ་ནག་ལ་འོས་མི་བླུགས་ནས་རྒྱ་ནག་གིས་འཐུས་མི་ཕྱེད་ཀ་ཙམ་གྱི་འོས་གྲངས་རྒྱབ་སྐྱོར་མི་ཐོབ་པར་བརྟེན་འོས་འདེམས་རྒྱལ་ཁ་ཐོབ་ཐབས་མེད་པར་བྱེད་དགོས་པ་འབོད་སྐུལ་བྱེད་བཞིན་ཡོད་པ་རེད། དེ་ཡང་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའི་རྒྱ་ནག་ལས་དོན་སྡེ་ཚན་གྱི་འགན་འཛིན། Sophie Richardson། ལགས་ཀྱིས་ཉེ་ཆར་ཁོང་གི་ལས་གནས་ནས་གཙང་དགོངས་ཞུས་པ་དང་ཁོང་ལས་གནས་ནས་ཕྱིར་མ་ཐོན་གོང་འབོད་སྐུལ་ཆེས་མཐའ་མ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་འཐུས་མི་ཚོར་འོས་བསྡུའི་ལམ་ནས་རྒྱ་ནག་མུ་མཐུད་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་འཐུས་མིའི་ཁོངས་སུ་མི་སླེབས་པར་འབོད་སྐུལ་བྱས་འདུག། ཁོང་གིས་འདི་གའི་ཨེ་ཤི་ཡའི་རླུང་འཕྲིན་ཁང་ལ། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་འཐུས་མི་རྒྱལ་ཁབ་ཁག་ནི། འགྲོ་བ་མིའི་ཐོབ་ཐང་ཚད་མཐོན་པོ་ཡོད་མཁན་གྱི་རྒྱལ་ཁབ་དག་ཡིན་དགོས་པ་དང། ཡིན་ན་ཡང་རྒྱ་ནག་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ལུགས་འོག་ཚབས་ཆེན་ནག་ཉེས་ཕོག་མཁན་ཞིག་ཡིན་པའི་ཁར། གོ་རིམ་ལྡན་པའི་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ལམ་ལུགས་འཕེལ་རྒྱས་བྱེད་ཕྱོགས་ལ་བཀག་འགོག་བྱེད་མཁན་ཞིག་ཡིན་པ་སྐྱོན་བརྗོད་བྱས་འདུག། རྒྱ་ནག་གིས་བོད་དང་བལ་ཡུལ་མཐའ་མཚམས་སུ་འཛམ་གླིང་ཡོངས་ཀྱི་རི་རྩེར་མཐོ་ཤོས་དྲུག་པ་ཇོ་བོ་དབུ་ཡ་རུ་གནམ་གཤིས་ལས་ཁུངས་ཁང་ཞིག་འཛུགས་སྐྲུན་བྱས་འདུག་ཟླ་བ་བཅུ་པའི་ཚེས་དྲུག་རོའི་ཏེར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་རྒྱ་ནག་གིས་བོད་དང་བལ་ཡུལ་མཐའ་མཚམས་སུ་འཛམ་གླིང་ཡོངས་ཀྱི་རི་བོ་མཐོ་ཤོས་དྲུག་པ་ཇོ་བོ་དབུ་ཡ་རུ་གནམ་གཤིས་ས་ཚིགས་ཤིག་འཛུགས་སྐྲུན་བྱས་ཡོད་པ་དང་ཧི་མ་ལའི་འཁྱགས་རོམ་མམ་ཨེ་ཤི་ཡའི་ཆུ་མཛོད་ལ་བརྟག་དཔྱད་བྱ་ཆེད་རྒྱ་ནག་གི་གནམ་གཤིས་རིག་པས་ཧི་མ་ལའི་གནམ་གཤིས་བརྟག་དཔྱད་ཚད་གཞི་ལ་རབ་དང་རིམ་པའི་རྒྱ་སྐྱེད་དང་བཀོད་ཁྱབ་བྱེད་བཞིན་ཡོད་པ་རེད། འདི་ལོ་སྤྱི་ཟླ་དགུ་པའི་ཟླ་མཇུག་ནས་བཟུང་ད་བར་རྒྱ་ནག་གི་གནམ་གཤིས་རིག་པའི་ལས་ཁུངས་ནས་གནམ་གཤིས་ས་ཚིགས་ལྔ་ཐམ་པ་ཇོ་བོ་དབུ་ཡ་རུ་མཐོ་ཚད་མི་ཀྲར་བཞི་སྟོང་དགུ་བརྒྱ་ལྔ་བཅུ་ནས་མི་ཀྲར་བརྒྱད་སྟོང་ཉིས་བརྒྱ་བཅུ་མེད་གཅིག་ཡིན་པའི་རི་བོ་སྟེང་དུ་བཙུགས་ཡོད་འདུག། རེས་གཟའ་པ་སངས་ཉིན་རྒྱ་ནག་གི་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ཇོ་བོ་དབུ་ཡའི་རི་རྩེར་ནས་གངས་དང་འཁྱགས་རོམ་གྱི་དཔེ་མཚོན་བསྡུ་རུབ་བྱས་ཡོད་འདུག་པས་རི་རྩེ་མི་ཀྲར་བརྒྱད་སྟོང་ཡན་གྱི་འཁྱགས་རོམ་གྱི་མཐུག་ཚད་མི་ཀྲར་བདུན་ཅུ་བརྒལ་ཡོད་པའི་ཉམས་ཞིབ་བརྒྱུད་ཤེས་རྟོགས་བྱུང་འདུག་རྒྱ་ནག་གི་ཧི་མ་ལའི་གནམ་གཤིས་རྟོག་ཞིབ་ནང་དུ་ཇོ་བོ་དབུ་ཡ་རུ་དང་ཇོ་མོ་གླང་མ་དང་རི་རྩེ་ཤི་ཤ་སྦང་མ་བཅས་ཀྱི་རི་རྩེ་གལ་འགངས་ཤིན་ཏུ་ཆེན་པོ་རྩི་བཞིན་ཡོད་པ་རེད། སའི་གོ་ལ་ཧྲིལ་པོའི་ཚ་དྲོད་ཆེ་རུ་འགྲོ་བ་དང་ཉེ་ཆར་ཡུ་རོབ་ནང་གི Mont Blanc རུ་གངས་ཚད་ཉུང་རུ་འགྲོ་བ་དང་ཧི་མ་ལ་ཡ་རུ་ཆུ་ལོག་དང་ཉེ་ཆར་རྒྱ་གར་མངའ་སྡེའི་ཆུ་མཛོད་ཤོར་པ་སོགས་ཀྱི་གནམ་གཤིས་འགྱུར་ལྡོག་ཆེན་པོ་ཐེབས་ཀྱི་ཡོད་པ་རེད། རྒྱལ་སྤྱིའི་ཚན་རིག་པ་ཚོས་འཛམ་གླིང་ནང་གི་རི་བོ་མཐོ་ཤོས་ཁག་ཡོད་ས་དང་འཛམ་གླིང་གི་མི་འབོར་ས་ཡ་བརྒྱ་ཕྲག་མང་པོ་འཐུང་ཆུའི་འབྱུང་ཁུངས་ཧི་མ་ལ་ཡའི་རི་རྒྱུད་མངའ་ཁུལ་དེར་གོ་ལ་ཚ་དྲོད་ཀྱི་ཤུགས་རྐྱེན་ཇི་ལྟར་ཕོག་པར་རྟོག་ཞིབ་ཤུགས་ཆེ་གནང་དགོས་ཆགས་ཡོད་པ་རེད་འདུག། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་ནག་གིས་ཉེ་ཆར་བོད་ཀྱི་རྒྱལ་ས་ལྷ་ས་དང་གྲོང་ཁྱེར་གཞིས་ཀ་རྩེ་བར་རྒྱུག་པའི་ལམ་ཆེན་ཞིག་ལ་ཀི་ལོ་མི་ཏར་བཞི་དང་ཕྱེད་ཀ་ལྷག་གི་ཕུག་ལམ་རིང་ཤོས་ཤིག་འཛུགས་སྐྲུན་བྱས་ཟིན་པའི་གནས་ཚུལ་དང་འབྲེལ་བའི་སྐོར་ཨ་རི་གྲོང་ཁྱེར་ནེའུ་ཡོག་ནང་གནས་བཞུགས་འབུམ་རམས་པ་ཚེ་དབང་རིག་འཛིན་ལགས་སུ་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གནད་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་གཤམ་ལ་གསན་རོགས་གནང།
ཉེ་ཆར་རྒྱ་ནག་གིས་དབང་བསྒྱུར་བྱས་པའི་བོད་ཀྱི་རྒྱལ་ས་ལྷ་ས་དང་གཞིས་ཀ་རྩེ་གྱི་ལམ་བར་ཕུག་ལམ་ཞིག་གསར་རྒྱག་བྱས་པ་དེས་རྒྱལ་སྤྱིའི་དྲག་པོའི་མཐའ་བློན་གྱི་སྲིད་བྱུས་སོགས་པའི་གནད་དོན་ཐོག་བློ་འཚབ་སྐྱེ་གཞིའི་གནས་ཚུལ་ཡིན་པའི་སྐོར་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི། Tibet Rights Collective། ཞེས་པའི་ཉམས་ཞིབ་ཚན་པ་དེས་བཏོན་པའི་གནས་ཚུལ་ནང་བཀོད་ཡོད་པ་རེད་འདུག་དེ་ཡང་གོང་ཞུས་ཀྱི་ཉམས་ཞིབ་ཚན་པ་དེས་དང་ཐོག་བོད་ནང་གི་འཛུགས་སྐྲུན་གྱི་ལས་གཞི་དེ་རྒྱ་ནག་གཞུང་གི་དབང་བསྒྱུར་དང་དྲག་གནོན་གྱི་སྲིད་བྱུས་ལག་བསྟར་བྱེད་པའི་སྔ་རྒོལ་ཞིག་ཏུ་བྱས་པར་བརྟེན། རྒྱལ་སྤྱིའི་སྤྱི་ཚོགས་ནས་ཡུན་རིང་པོར་བོད་ནང་གི་འབྲོག་པ་རྣམས་བཙན་དབང་ཐོག་རང་གི་ཕ་མེས་ཀྱི་སྡོད་ཡུལ་ནས་སྤོ་བཤུད་བྱས་པ་དང། བོད་ཀྱི་རིག་གཞུང་ལ་ཉམས་ཉེས་སུ་བཏང་བ་དང། འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བར་བློ་འཚབ་བཏོན་གནང་ཡོད་པའི་སྐོར་བཀོད་འདུག་དེས་མ་ཟད་ད་ཐེངས་ཀྱི་བོད་ཀྱི་རྒྱལ་ས་ལྷ་ས་དང་གཞིས་ཀ་རྩེའི་བར་གྱི་རྒྱ་ལམ་རྒྱག་ཡུལ་དེ་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་དང་འབྲུག་ཡུལ་དང་རྒྱ་གར་གྱི་ས་མཚམས་ཀྱི་ཉེ་འཁྲིས་ས་ཁུལ་ཞིག་ལ་རྒྱག་པ་དེས་རྒྱལ་སྤྱིའི་དྲག་པོའི་ཐབས་ལམ་ཐོག་ནས་ཉེན་ཚབས་ཤིག་དང་ལྷག་པར་དུ་རྒྱ་ནག་དང་ཁྱིམ་མཚེས་རྒྱལ་ཁབ་ཁག་གི་དབར་ཡུན་རིང་པོར་ས་མཚམས་ཐོག་རྩོད་རྙོག་ཡོད་པའི་སྐོར་བཀོད་ཡོད་པ་རེད་འདུག་ཡང་གནས་ཚུལ་ནང་གོང་ཞུས་ཀྱི་རྒྱ་ལམ་གསར་རྒྱག་དེར་དྲག་པོའི་ཐོག་ནས་གནད་འགག་ཆགས་ཡོད་པ་དང་རྒྱ་ནག་གིས་གོང་ཞུས་ཁྱིམ་མཚེས་རྒྱལ་ཁབ་ཁག་ནང་དྲག་པོའི་དཔུང་དམག་མྱུར་པོར་འགྲེམས་འཇོག་བྱེད་རྒྱུར་བེད་སྤྱོད་གཏོང་རྒྱུ་ཡིན་པའི་སྐོར་བཀོད་ཡོད་པ་རེད་འདུག་གོང་ཞུས་ཀྱི་རྒྱལ་ས་ལྷ་ས་ནས་གཞིས་ཀ་རྩེ་གྱི་ལམ་བར་གསར་རྒྱག་བྱས་པའི་རི་ལིའི་ཕུག་ལམ་དེར་དཔའ་ཐང་ཤང་ཟེར་བ་དང་དེའི་རིང་ཚད་དེ་ཀི་ལོ་མི་ཏར་བཞི་དང་ཕྱེད་ཀ་ལྷག་ཙམ་ཡོད་པ་དང། དེ་རྒྱ་མཚོ་ནས་མི་ཏར་སུམ་སྟོང་བདུན་བརྒྱ་དྲུག་ཅུའི་སྟེང་ཡོད་པ་དང། དེ་ཁ་ཉིན་ཕྱི་ཚེས་གསུམ་ཉིན་སྒོ་འབྱེད་བྱས་ཡོད་པའི་སྐོར་རྒྱ་ནག་གི་གཞུང་འབྲེལ CGTN ཞེས་པའི་བརྙན་འཕྲིན་ནང་བཏོན་ཡོད་པ་རེད་འདུག། གནས་ཚུལ་འདི་དང་འབྲེལ་བའི་སྐོར་ལ། རྒྱ་ནག་གཞུང་གིས་ད་ཕྱི་ཚེས་གསུམ་ཉིན་དུ་ད་ཅིག་རྒྱ་ནག་གཞུང་འབྲེལ་གྱི CGTN ཟེར་བའི་བརྙན་འཕྲིན་གྱི་བརྒྱུད་ལམ་འདིའི་ཐོག་ལ་ད་ཅིག་བོད་ཀྱི་རྒྱལ་ས་ལྷ་ས་ནས་ཨ་ནི་གྲོང་ཁྱེར་གཞིས་ཀ་རྩེ་བར་རྒྱུག་པའི་ད་ལམ་ཆེན་དེའི་ཐོག་ལ་ཨ་ནི་གཅིག་དཔའ་ཐང་ལ་ཟེར་ཡ་གི་ད་གཅིག་ས་གནས་དེ་ལ་ཨ་ནི་རི་ཕུག་ཅིག་བྲུས་ནས་ཨ་ནི་གཅིག་ལམ་ཆེན་ད་འཛུགས་སྐྲུན་འདི་ཟིན་པའི་སྐོར་གྱི་གནས་ཚུལ་ཞིག་སྟོན་ཤག་ནི་གནས་ཚུལ་འདི་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི Tibet Rights Collective ཞུ་བའི་གི་ཚན་པ་དེ་གིས་ཨ་ནི་རྒྱ་ནག་གིས་ད་འཛུགས་སྐྲུན་དེ་འདྲ་བྱེད་ཡ་དེ་གིས་ད་ཅིག་བོད་ཙམ་མ་ཟད་ད་ཁྱིམ་མཚེས་རྒྱལ་ཁབ་ཁག་ལ་གིས་ད་ཅིག་དྲག་པོའི་ཐབས་ལམ་ཐོག་གནོད་སྐྱེལ་ཡ་གི་ཉེན་ཁ་ཡོད་པ་དེ་འདྲའི་སྐོར་ཅིག་བཏོན་ཤག་ཨ་ནི་དེའི་སྐོར་ལ་ང་ཚོས་ཞལ་པར་ཐོག་ནས་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་བཞུགས་པའི་འབུམ་རམས་པ་ཚེ་དབང་རིག་འཛིན་ལགས་ལ་ཨ་ནི་དེའི་སྐོར་བཀའ་འདྲི་ཞུ་གི་ཡིན། ཚེ་དབང་རིག་འཛིན་ལགས་ད་རེས་ད་གཅིག་གི་རྒྱ་གར་རྒྱལ་ས་ལྡི་ལིའི་ནང་རྟེན་གཞི་བྱས་པའི Tibet Rights Collective ཞེས་པ་དེ་གིས་ཁོང་ཚོས་གིས་བློ་འཚབ་བཏོན་གནང་བ་དེ་གིས་ད་གཅིག་གི་རྒྱ་གར་ནང་ཡང་གཅིག་གི་ས་མཚམས་ཁག་ལ་ད་གཅིག་གི་གནམ་གྲུ་འབབ་ཚུགས་རེད་ད་ག་ནང་བཞིན་ད་གཅིག་གི་ལམ་ཆེན་རེད་དེ་འདྲའི་མང་པོ་ཞིག་ཡང་གསར་འཛུགས་གནང་གི་འདུག་དེ་འདྲའི་རྐྱེན་གྱིས་ཀྱང་རྒྱ་ནག་གིས་བོད་ནང་གསར་འཛུགས་ཧ་ཅང་གི་མང་པོ་བྱས་པ་འདི་ལ་ཅིག་གིས་རྒྱ་གར་གྱིས་གནང་བ་དེའི་ཐོག་ནས་ཅིག་མ་འོངས་པ་ཁ་གཏད་ཆོག་པ་ཅིག་ཡོང་གི་ཡོད་ན་ཡང་དེ་གི་ད་ཞེ་དྲག་གི་ད་ཅིག་ཕན་ནུས་ཐོན་པ་ཅིག་ཡོང་གི་མེད་པ་ཟེར་གི་ཡོད་ན་དེའི་སྐོར་དགོངས་ཚུལ་ཅིག་གསུང་རོགས་གནང་དང། ནོར་སྲིད་སྒྲིག་ཁྲིམས་ལ་ལྟ། ཐོག་མར་དེ་ལས་ལ་ག་སོང་རེད་ང་ཚོས་རྒྱ་ཆེ་ས་ནས་ཞུས་པ་ཡིན་ན་འཛམ་གླིང་ནང་ལོགས་ནས་ཡ་ད་ད་རེས་ཁེ་ས་ཅི་རེད་ག་སོང་རེད་ཨ་རི་དེ་སྔོན་མ་ནང་བཞིན་ཨ་རི་དེ་ད་ཨ་རི་དེ་ག་ལེར་ག་ལེར་མར་ཉམས་གུད་འགྲོ་འདུག་ཨ་རི་ཉམས་གུད་འགྲོ་དུས་འཛམ་གླིང་ནང་ལོགས་ལ་ཡ་དབང་ཆའི་འཐབ་རྩོད་ཤུགས་ཆེན་པོ་ཅིག་ད་ཅིག་གི་ཨ་རི་གི་ཕྱོགས་གཏོགས་དང་རྒྱ་ནག་གི་ཕྱོགས་གཏོགས་བར་དུ་དབང་ཆའི་འཐབ་རྩོད་ཤུགས་ཆེན་པོ་ཅིག་འགྲོ་བསྡད་ཡོད་འདིའི་ནང་ལོགས་ནས་ཡང་ཨོའི་གནས་སྟངས་འདི་འདྲ་ཅིག་གི་ནང་ལོགས་ནས་ཡང་རྒྱ་གར་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཡར་ལངས་ཡོང་རྒྱ་གར་དང་རྒྱ་ནག་བར་དུ་ལ་ཡང་ད་འདིའི་སྐྱིད་དམངས་ཀྱི་འཐབ་རྩོད་འདི་འདྲ་ཅིག་རྒྱ་ཆེན་པོའི་འཐབ་རྩོད་ཅིག་ནང་ལོགས་ནས་ཡང་རྒྱ་གར་དང་རྒྱ་ནག་དེ་ཚུད་བསྡད་ཡོད་རེད་པ། ད་འདིའི་ནང་ལོགས་ནས་ཡང་བོད་ཀྱི་ཨ་མདའ་ད་ང་ཚོའི་ག་སོང་རེད་དམག་གི་ཅིག་གི་ག་སོང་རེད་གནས་སྟངས་ཐོག་ནས་བལྟས་པ་ཡིན་ན་སྔོན་མ་སྔོན་མ་འཛམ་གླིང་དངུལ་ཁང་གི་ཚོགས་གཙོ་ཅིག་རེད་ད་འདི་ང་མིང་དྲན་གསོས་ཀྱི་མི་འདུག་ཁོ་རང་གིས་འདི་འདྲ་ཅིག་གསུངས་ཤག་བོད་ཀྱི་མཐོ་སྒང་འདི་སུས་ཟིན་པ་ཡིན་ན་ཨ་ནི་ཨེ་ཤ་ཡ་དྭངས་གཙང་ཟིན་པ་དང་གཅིག་པ་རེད། ད་འདི་འདྲ་ཡིན་དུས་བོད་ཀྱི་མཐོ་སྒང་འདི་ཧ་ཅང་གི་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་གལ་ཆེན་པོ་ཆགས་ཀྱི་ཡོད་པ་འདི་རྒྱ་ནག་གིས་ཅིག་ག་ད་གསལ་པོ་ཞེ་པོ་ཅིག་ཧ་གོ་གི་ཡོད་རེད་ཉེ་བའི་ཆར་ལ་ཡང་རྒྱ་ནག་གིས་ག་རེ་ག་རེ་བྱེད་ཀྱི་འདུག་ལབ་པ་ཡིན་ན་ད་བོད་ནང་ལོགས་ལ་ཡང་ཅིག་ག་སྤྱིར་བཏང་བོད་ནང་ལོགས་ལ་ཡང་ཧ་ཅང་དམ་དྲག་ཆེན་པོ་བྱས་ལྷག་པར་དུ་ད་ཅིག་གི་ག་སོང་ར་ཁོ་ཚོ་སེམས་གཏིང་གཏིང་འདི་ལ་ཡང་བོད་རིགས་ལ་ཡང་ཅིག་ག་སོང་རེད། ཡིད་ཆེས་འདྲ་པོ་ཤུགས་ཆེན་པོ་ཅིག་མེད་དུས། མཐའ་མཚམས་དེ་ཚོར་ཡང་དམིགས་བསལ་གྱིས་ད་ཅིག་རྒྱ་གར་དང་རྙོག་དྲ་འདྲ་པོ་ཞིག་ལངས་པ་ཡིན་ན། མཐའ་མཚམས་དེ་ཚོར་བརྟན་པོ་དགོས་ཡག་ལ་ཡང་ཅིག་ག་སོང་རེད་གལ་ཆེན་པོ་བརྩིས་པའི་ཐོག་ནས་ས་མཚམས་ལ་ཡང་ད་ཅིག་གི་ཧ་ལས་པའི་འཛུགས་སྐྲུན་ཤུགས་ཆེན་པོ་ཞིག་བྱེད་ཀྱི་འདུག་ཨང་ད་དཔེར་ན་ལོ་གཅིག་གི་གོང་ལ་ཡིན་པ་ཡོད་ཕལ་ཆེར་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ཡིན་པ་ཡོད་ཞི་ཅིན་ཕིང་ས་ལས་ན་ཅིག་གི་ག་སོང་རེད་ཀོང་པོ་བར་དུ་སླེབས་པ་ཉིང་ཁྲི་ས་ཁུལ་ཀོང་པོ་བར་དུ་སླེབས་ནས་ད་ཉིང་ཁྲི་ས་ཁུལ་འདྲ་པོ་ཆ་བཞག་པ་ཡིན་ན། རྒྱ་གར་གྱི་ཨ་རུ་ནཱ་ཅལ་དང་ཧ་ཅང་གི་ཐག་ཉེ་པོ་དེ་འདྲ་རེད། ཀི་ལོ་མི་ཏར་ཕལ་ཆེར་ཉི་ཤུ་སུམ་ཅུ་གི་ལམ་ཀ་དེ་འདྲ་ཧ་ཅང་གི་ཐག་ཉེ་པོ་རྒྱ་གར་ས་མཚམས་ལ་ཡང་ཧ་ཅང་གི་ཐག་ཉེ་པོ་སླེབས་ཚར་བ་རེད། ཉིང་ཁྲི་ལྟ་བུ་དེ་གཅིག་རེད་ད་ག་ནང་བཞིན་གཞིས་ཀ་རྩེ་ལྟ་བུ་ཡིན་པས་ན་ད་ལྷ་ས་ནས་མར་སླེབས་ནས་རྒྱ་གར་ཕྱོགས་ལ་ཡང་ཐག་ཉེ་རུ་ཉེ་རུ་ཉེ་རུ་འགྲོ་ཡོད་རེད་པ། དེ་གི་ཉིང་ཁྲི་ལྟ་བུ་དེ་ཡིན་ན་ཕར་ཕྱོགས་ཕར་ལ་ཡང་གར་ཕྱོགས་རེད་ཤར་ཕྱོགས་ལ་རེད། གཞིས་ཀ་རྩེ་ལྟ་བུ་དེ་ཡིན་པས་ན་ལྷོ་ཕྱོགས་ལ་ཚུར་སླེབས་ཡོད་རེད་པ་ཨ་རུ་ནཱ་ཅལ་དང་གཅིག་རྒྱ་གར་གྱི་དེ་ཡིན་ན་ད་ཡུའུ་པིག་ཚའི་འགྲོ་བ་ད་ག་འདྲ་ས་ཆ་ཆུང་མ་ནས་རྒྱ་ནག་གིས་འདིའི་ཐོག་ལ་ཡང་འཛུགས་སྐྲུན་ཤུགས་ཆེན་པོ་བྱེད་ཀྱི་ཡོད་པ་འདི་རྒྱ་གར་གཞུང་ཡིན་ན་ཧ་ཅང་གི་དངངས་འཚབ་སྐྱེ་འོས་པ་ཞིག་བརྒྱ་ཆ་བརྒྱ་རེད། འདི་ཡིན་པ་གསལ་པོ་རེད་སྔོན་མ Sardar Vallabhbhai Patel གི་ནེ་རུ་ལ་ཡང་ཕུལ་བའི་ཕྱག་བྲིས་ཤོག་ལྷེ་ཅན་ཅིག་ཕལ་ཆེར་ཤོག་ལྷེ་བཅུ་ཡོད་བསམ་དེའི་ནང་ལོགས་ལ་ཡང་ཁོ་རང་གི

ཏི་སྟ་གཙང་པོའི་གཤོངས་ལ་ཆར་ཞོད་ཀྱིས་རྐྱེན་པས་ཆུ་ལོག་བྱུང་རྗེས་གནོད་འཚེ་ཆེན་པོ་ཞེ་པོ་ཅིག་ཕོག་ཡོད་རེད། དེའི་ཉིན་མོ་དེ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་གསོའི་གསུང་འཕྲིན་ཞིག་ཀྱང་ད་སྩལ་ཡོད་རེད། དེ་རིང་ད་ཚེས་དྲུག་གི་ཉིན་མོ་དེ་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་འབྲས་ལྗོངས་ཀྱི་ས་གནས་གསར་འགོད་པ་པ་སངས་ཚེ་རིང་ལགས་དངོས་སུ་ད་ལྟ་ད་ཅི་གོད་ཆག་ཕོག་སའི་གི་ས་གནས་ལ་ཕེབས་ཡོད་དུས་ད་ལྟའི་ཆ་ལ་གནས་སྟངས་རེད།

ལྷོ་ནག་ལས་ད་ལྟ་འབྲས་ལྗོངས་ཀྱི་བྱང་ཕྱོགས་སུ་ཆགས་པའི་གི་ད་ལྟ་འབྲོག་པའི་ས་ཁུལ་ཅིག་རེད་ཤག་ལྷོ་ནག་འོ་དེ་གི་ཁུལ་དེ་ལ་གཅིག་མཚོ་ཆེན་པོ་ཅིག་ཡོད་ས་རེད་དེ་ལ་དེའི་གཡས་གཡོན་དེ་བ་ལ་ད་གངས་རི་མང་པོ་ཅིག་ཡོད་དུས་ད་ད་ལྟ glacier ལབ་ཀྱི་ཡོད་པ་འཁྱགས་རོམ་དེ་མར་བཞུར་ནས

ང་ཡོད་ས་དེ་ད་ལྟ་ཤིང་འདམ་ལ་ཡོད་དེ་རེད། ད་ཁ་སང་ནས་ཀྱང་ང་རང་ཚོས་བོད་ཀྱི་ས་གནས་གཞོན་ནུ་ལྷན་ཚོགས་ཀྱི་སྣེ་ཁྲིད་པའི་ཐོག་ནས་ད་ལྟ་ཁོ་ན་ཚོས་ཀྱི་ད་མངའ་སྡེ་གཞུང་མང་གཉིས་ལ་ད་གདུང་སེམས་མཉམ་བསྐྱེད་མཚོན་ཆེད་དུ་ཨ་ནི་བོད་མི་ཡོངས་ཀྱི་ཚབ་ཞུས་ནས་ད་ཁོ་ན་ཚོ་ལ་ཨ་ནི་ཛ་དྲག་མྱུར་སྐྱོབ་ཀྱི། ཞབས་ཞུ་གི་ལས་འགུལ་དེ་ད་ལྟ་སྒྲུབ་དང་སྒྲུབ་བཞིན་པ་རེད་ཤག་ད་ངས་ང་ཕེབས་ད་ལྟའི་ས་གནས་ལ་མར་དངོས་སུ་ཡོང་དུས་ད་དེ་བ་ལ་ཕེབས་ཏེ་ཁང་པ་ཐོག་རྩེག་གསུམ་བཞི་དེ་འདྲ་རེད་ཤག་དེའི་ནང་ལོགས་ནས་ད་ཐོག་རྩེག་གཉིས་ཙམ་ཆ་ཚང་འདྲ་པོ་ཅིག་ས་དང་བྱེ་མ་དང་འདམ་གྱིས་ཁེངས་ཆོག་དེ་འདྲ་རྐྱང་རྐྱང་རེད་ཤག་གནས་འདིའི་ནང་ལོགས་ལ་ད་ཁོ་ན་ཚོས་གི་འདི་མཚན་ནག་གུང་ལ་དོན་རྐྱེན་འདི་བྱུང་ཡོད་དུས། ད་ཁོ་ཚོས་ཅ་ལག་བཏོན་ཡས་དང་གཅིག་སོ་སོའི་གི་གཅིག་གི་ཅ་ལག་ག་རེ་ནས་རེད་ད་དངུལ་དང། མིག་འབྲས་ལ་སོགས་པ་ད་དེ་ཚོ་བཏོན་ཡས་ཁྱོན་ནས་དེ་རག་མི་འདུག་དུས་ཚོད་ད་གལ་ཆེ་ཤོས་ཁོ་ན་ཚོས་གི་ད་སྲོག་བསྐྱབ་ཡས་དེ་གལ་ཆེན་པོ་གཅིག་མཐོང་ནས་ད་ཁོ་ཚོས་སྲོག་བསྐྱབས་ནས་མང་ཆེ་ཁོ་ན་ཚོ་ཆུ་ལོག་ལ་ད་རིས།

ཨ་རི་གྲོས་ཚོགས་གོང་མའི་འཐུས་མི་བགྲེས་ཤོས་ལོ་ངོ་བཅུ་ཕྲག་མང་པོའི་རིང་བོད་དོན་ཐོག་འགྱུར་བ་མེད་པའི་རྒྱབ་སྐྱོར་གནང་མཁན་ལྕམ Dianne Feinstein མཆོག་ཉེ་ཆར་དགོངས་པ་རྫོགས་ཡོད་པའི་སྐོར་ལ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་སྐལ་ལྡན་བློ་གྲོས་ལགས་ཀྱིས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་སྡེ་ཚན་གྱི་འགན་འཛིན་བུ་ཆུང་ཚེ་རིང་ལགས་དང་ལྷན་གླེང་མོལ་གནང་བར་གསན་རོགས་གནང།
ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་བགྲེས་ཤོས་ལོ་ངོ་བཅུ་ཕྲག་མང་པོའི་རིང་བོད་དོན་ཐོག་འགྱུར་བ་མེད་པའི་རྒྱབ་སྐྱོར་གནང་མཁན་ལྕམ Dianne Feinstein མཆོག་གཟའ་པ་སངས་ཉིན་དགོངས་པ་རྫོགས་ཡོད་པ་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་སྨོན་གསུང་འཕྲིན་ཞིག་སྩལ་བའི་ནང་གྲོས་ཚོགས་ཀྱི་འཐུས་མི་དམ་པ་དེ་དང་སྔ་ལོ་འདས་གྲོངས་སུ་ཕེབས་པ་ཁོང་གི་སྐུ་ཟླ Richard Blum རྣམ་གཉིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོར་ཐོག་མར་མཇལ་འཕྲད་བྱུང་བ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཨ་མི་རི་ཀར་ཐེངས་དང་པོའི་ཆིབས་བསྒྱུར་སྐབས་ལྕམ Dianne Feinstein ལགས་ཀྱིས་ཚད་མཐོའི་མཐུན་འགྱུར་རྒྱབ་སྐྱོར་གནང་བ་ནས་བཟུང་ཨ་མི་རི་ཀའི་གྲོས་ཚོགས་ནང་བོད་དོན་རྒྱབ་སྐྱོར་གྱི་རྩ་འཛུགས་འབྱུང་རྒྱུར་ཡང་ཁོང་གིས་རྒྱབ་སྐྱོར་ཤུགས་ཆེ་གནང་ཡོད་པ་བཀའ་གནང་འདུག། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཐུགས་གསོའི་འཚམས་འཕྲིན་ཞིག་གནང་བ་དེ་ནང་གྲོས་ཚོགས་གོང་མའི་འཐུས་མི་འདས་མོ་ཁོང་ནི་ཨ་མི་རི་ཀའི་གྲོས་ཚོགས་ནང་བོད་དོན་ཁྲིམས་ཡིག་གཏན་འབེབས་འབྱུང་རྒྱུར་གྲོས་འགོ་འདོན་མཁན་གཙོ་བོའི་གྲས་ཡིན་པར་མ་ཟད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་མི་རི་ཀའི་གསེར་གྱི་གཟེངས་རྟགས་འབུལ་བཞེས་འབྱུང་རྒྱུར་ཡང་ཐུགས་འགན་དམིགས་བསལ་བཞེས་མཁན་ཞིག་ཡིན་པ་གསུངས་འདུག་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཀའ་ཤག་གི་མཚན་ཐོག་ནས་ཐུགས་གསོའི་འཚམས་འཕྲིན་ཞིག་གནང་བ་དེ་ནང་ལྕམ Dianne Feinstein མཆོག་ནི་བོད་དོན་ཐད་འགྱུར་བ་མེད་པའི་ཆོད་སེམས་ཀྱིས་བོད་ཀྱི་བདེན་དོན་འཐབ་རྩོད་གནང་བའི་བརྒྱུད་རིམ་གྱི་སྒོ་ནས་ཨ་མི་རི་ཀའི་ནང་ང་ཚོའི་འཐབ་རྩོད་ཐོག་བསུབ་ཏུ་མེད་པའི་ཤུགས་རྐྱེན་བཟོས་ཡོད་པ་རེད་ཅེས་གསུངས་འདུག་ལྕམ Dianne Feinstein མཆོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་ལོར་འཁྲུངས་ཤིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་དགུ་ཉིན་དགོངས་པ་རྫོགས་ཡོད་པ་རེད། དེ་རིང་གི་ལས་རིམ་འདིའི་ནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཞིབ་འཇུག་འགན་འཛིན་བུ་ཆུང་ཚེ་རིང་ལགས་དང་ལྷན་དུ་ལྕམ Dianne Feinstein ལགས་ཀྱི་སྐུ་ཚེའི་ལོ་རྒྱུས་དང་ལྷག་པར་དུ་བོད་དོན་ཐད་ཁོང་གི་ཤུགས་རྐྱེན་ག་འདྲ་བཟོས་ཡོད་མེད་ཐོག་ཡར་བཀའ་མོལ་ཞུ་གི་ཡིན། བུ་ཆུང་ལགས་ང་ཚོའི་སྒྲ་འཇུག་ཁང་ནང་ཕེབས་པར་ཐུགས་རྗེ་ཆེ། གོ་སྐབས་གནང་བར་ཐུགས་རྗེ་ཆེ། བུ་ཆུང་ལགས་ད Dianne Feinstein མཉམ་པོ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ནས་བཟུང་ད་བུ་ཆུང་ལགས་ཨ་མི་རི་ཀར་ཐོག་མར་ཕེབས་པ་ནས་བཟུང་སྟེ་ཕྱག་ལས་མང་པོ་ཞེ་ཅིག་གནང་ཡོད་རེད་ད།

དངོས་ནས་རང་འགུལ་གྱིས་ཅིག་འཆར་གཞི་བཏིང་ཡ་སློབ་གསོ་གཏོང་ཡ་འདི་དེ་འདྲའི་གང་ཟག་ཅིག་མེད་པ་ཆགས་པ་འདི་གྱོང་གུད་ཆགས་ཐལ།
བུ་ཆུང་ལགས་དུས་སུ་དུས་སུ་བ་ད Feinstein ཨ་མི་རི་ཀའི་གྲོས་ཚོགས་གོང་མའི་ནང་ལ་ཁོ་རང་འཐུས་མི་གནང་ཚར་ནས་ལྷག་པར་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔའི་ལོའི་རྗེས་ལ་བཞག་པའི་གྲོས་ཆོད་ཧ་ལམ་ཆ་ཚང་གི་ནང་ལོགས་ལ་ཡང་གྲོས་ཚོགས་གོང་མས་ད་ག་ད

དམིགས་བསལ་སྐུ་ཚབ་དམ་པ་རྒྱ་རི་རིན་པོ་ཆེ་ཁོང་རང་གིས་སྐུ་མདུན་དང་མཇལ་འཕྲད་ཞུས་པ་འདི་འདྲའི་གང་ཟག་སུ་ཡིན་མིན་ལ་འདི་ལོ་མཇལ་འཕྲད་ཞུས་བྱས་ཏེ་ཅིག་མཇུག་སྐྱོང་གནང་ཡོད། མཇུག་སྐྱོང་གནང་ཡ་དེ་ཞེ་དྲག་གི་ཐུགས་སྣང་ཆེན་པོ་གནང་བྱས་ཏེ་གནང་ཐུབ་པ་ཡིན་རྐྱེན་གྱིས་ད་ལྟའི་ཁོང་ལྟ་བུ་ཅིག་ད་ང་ཚོ་བོད་པའི་དོན་དག་ལ་དེ་གནང་ཡ་ཅིག་རག་པ་རེད་བསམ་གྱི་འདུག་ཨ། དེ་ཡིན་དུས་ཁོང་གིས་ད་ལྟ་ང་ཚོའི་སྲིད་བྱུས་ཐོག་ལ་དེ་ཡིན་པ་ཡིན་པས་ན་ཨ། གྲོས་ཚོགས་འཐུས་མི་གཞན་དང་མ་འདྲ་བ་ཁོང་བོད་པའི་དོན་དག་ལ་ཅིག་རྒྱབ་སྐྱོར་བལྟས་ན་འབྲེལ་མོལ་རྒྱབ་སྐྱོར་ཡོང་ཡ་དེ་གྲོས་ཚོགས་ཀྱི་ཁྲིམས་ནང་ལ་དེ་ཨ་ཅང་ཅང། དེ་ལྷག་པ་བརྒལ་ཏེ་ཁོང་སྐུ་སྒེར་ཐོག་ནས་ཅིག་ཨ་རི་ཨ་རི་ཟོག་རམ་རྒྱ་ནག་གི་དབུ་ཁྲིད་རྣམ་པ་ཚོ་ད་གཙོ་བོ་ཅང་ཙེ་མིན་ཁོང་ཐུགས་ངོ་མཁྱེན་པ་ཡིན་དེ་སྐུ་སྒེར་གྱི་དེ་ནུས་པ་དང་དེ་ཐབས་ལམ་བེད་སྤྱོད་བྱས་བྱས་རྒྱལ་བ་རིན་པོ་ཆེའི་དགོངས་པ་སྒྲུབ་ཐུབ་ཡ་ལ་འབད་བརྩོན་གནང་ཡ་གཙོ་བོ་ཅིག་ད་དེ་ཐ་དད་ཅིག་ཆགས་དེ། ད་ལས་འཆར་ཐོབ་པ་ཡིན་པས་ན་བོད་མིའི་བདེ་དོན་ཐོག་ལ་ད་ང་ཚོ་འདི་བར་ཨ་མི་རི་ཀའི་གྲོས་ཚོགས་རྒྱབ་སྐྱོར་ཤུགས་ཆེན་པོ་འདི་འདྲ་ཡོད་པ་དེ་ཁོང་ལྟ་བུ་གཞན་པ་འདི་འདྲ་ཡོད་རེད་ཡིན་པས་ན་ཁོང་གི་རྒྱབ་སྐྱོར་འདི་ཚོ་མུ་མཐུད་གནས་ཐུབ་ཡ་ལ་རྒྱལ་ཁབ་གཞན་ཐོག་ལ་ཅིག་ནུས་པ་ག་རེ་བཏོན་དགོས་ཐོག་དཔེར་ན་དཔེ་མཚོན་གཅིག་ལྟ་བུ་བལ་ཡུལ་ཁོང་དང་ཁོང་སྐུ་ཟླ་གཉིས་ཀ་བལ་ཡུལ་ཐོག་ལ་ཞེ་དྲགས་དེ་དོ་སྣང་ཆེན་པོ་རེད་བལ་ཡུལ་མི་དམངས་ལ་དགའ་པོ་ཆེན་པོ་རེད་བལ་ཡུལ་ལ་རྒྱབ་སྐྱོར་གནང་ཡ་གི་ཁྲིམས་འཆར་འདི་འདྲ་བཏོན་ཡིན་པས་ན་ཉིས་སྟོང་གསུམ་ལོ་ལ། བལ་ཡུལ་གཞུང་ནས་བོད་མི་བཅོ་བརྒྱད་ད་བར་བོད་ལ་ཕྱིར་སློག་བྱས་ཡག་གི་གནས་ཚུལ་འདི་བྱུང་དུས་ལྕམ་ཧྥན་སེ་ཁོ་རང་སྐུ་སྒེར་ཐོག་ནས་ཅིག་ར་ཅིག་སྐུ་རླུང་བཞངས་པ་ལྟ་བུ་གནང་བྱས་དེ་འདི་ཀྱི་བལ་ཡུལ་གཞུང་གི་མཁས་མི་ཚེ་སྡུག་ཅག་རེད། ཁྱེད་ཀྱི་བལ་ཡུལ་གཞུང་ལ་སྔོན་བརྡ་བཏང་བྱས་གང་ལྟར་གལ་ཏེ་བོད་པའི་གནད་དོན་ཐོག་ལ་ཁྱེད་ཚོས་སྲིད་ཇུས་འགྱུར་བ་མ་བཏང་ན་ངས་བལ་ཡུལ་ལ་ད་ལྟ་རོགས་པ་བྱས་པའི་ཁྲིམས་འཆར་འདི་ཚོ་ལ་ངས་ཕྱིར་འཐེན་བྱེད་ཀྱི་ཡིན། དེ་དུས་ཧྥན་སི་ཏན་ལྟ་བུ་ཆ་བཞག་པ་ཡིན་ན་གལ་ཏེ་འདི་གནང་ཞོར་ཁ་ཏེ་ཕྱི་འབྲེལ་ལས་དོན་ཚོགས་ཆུང་གི

ལྕམ་པེ་ལོ་སི་གི་བོད་པའི་དོན་དག་ལ་དོ་སྣང་ཡིན་པ་ཡིན་ཙང་ཁོང་གིས་པེ་ལོ་སི་གོ་སྒྲིག་གནང་པའི་ཅིག་ཁོང་རྣམ་པ་ཚོ་ཚོགས་འདུ་དེ་འདྲ་ལ་ཕེབས་གནང་གི་རེད་ནམ་རྒྱུན་སྒེར་དུ་ཡང་བྱེད་རང་རང་དེ་མེད་པ་ལྟ་བུ་དེ་འདྲ་ཡོད་པ་སོགས་ད་ཡིན་ན་ག་ལི་ག་ལི་ཁོང་ཚོ་འདི་འདྲ་ནང་སླེབས་འགྲོ་གི་འདུག་ལྕམ་ཧྥན་སི་ཏན་ལྟ་བུ་ཡིན་ན་ད་ག་རང་འདི་བྱེད་རེད་ད་ཁོང་ཚོ་ཡོད་པའི་རྐྱེན་གྱིས་ཁེ་ཕན་དེ་འདི་རེད།

སྤྱི་དང་བོད་པའི་སྤྱི་ཚོགས་ནང་ལ་ཡང་སྐད་ཆ་འགྲོ་བཞིན་པ་དག་རེད། དགུ་བཅུ་གོ་གྲངས་ནང་ལ་ཡིན་པ་ཡིན་ན་ད་ཨ་མི་རི་ཀའི་ནང་ལོགས་ལ་ཡང་ཅིག་ཆབ་སྲིད་ཀྱི་ཤོག་ཁག་གི་རྙོག་དྲ་དེ་འདི་གས་ད་ལྟ་ནང་བཞིན་ཆེན་པོ་ཡོད་མ་རེད་ཡིན་ནའི་ལྟ་བ་ལངས་ཕྱོགས་ཀྱི་ཐོག་ནས་ཆབ་སྲིད་ཀྱི་ལྟ་གྲུབ་མང་དག་ཡོད་པ་ཡིན་ནའི་བོད་དོན་ཐོག་ལ་ཡང་ད་རྒྱབ་སྐྱོར་ཤུགས་ཆེན་པོ་ཞུ་ཆེད་ད་གཙོ་བོ་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ཡང་ནས་ཡང་དུ་དགུ་བཅུ་གོ་གྲངས་ནས་བཅད་དེ་ད་ཉིས་སྟོང་བཅུ་དྲུག་བཅུ་བདུན་བར་དུ།

ང་ཚོས་ཁོང་ཚོའི་བྱས་རྗེས་གཙོ་བོ་དེ་ག་རེ་ཞུ་ན་རྩ་འཛུགས་བཟོ་ཐུབ་པའི་རྒྱབ་སྐྱོར་རྩ་འཛུགས་ཡོད་པའི་རྒྱབ་སྐྱོར་དེ་ཉུང་འགྲོ་གི་མ་རེད་མ། དཔེར་ན་རྩ་འཛུགས་ཡོད་པའི་དཔེ་མཚོན་བཟང་ཤོས་ཀྱིས་ད་ལྟ་བོད་ཀྱི་ཁྲིམས་འཆར་དེ་ཚོ།
ཁྲིམས་འཆར་དེ་ཚོའི་ནང་དོན་དེ་དཔེར་ན་བོད་ཀྱི་དཀའ་རྙོག་སེལ་ཡ་ལ་ཨ་རིའི་གྲོས་ཚོགས་ཨ་རིའི་གཞུང་མང་ཆེ་རུ་རྒྱབ་སྐྱོར་གནང་དགོས་ཀྱི་ཡོད་ཟེར་ཡ་ཅིག། བོད་མིའི་བདེ་དོན་དོན་དག་ལ་རོགས་སྐྱོར་གནང་ཡ་གི་ཅིག་འདུན་པ་དེ་ད་ལྟ་དེ་ལས་འགྱུར་བ་འགྲོ་ཡ་ཡོད་མ་རེད། གང་ལྟར་དེ་ཚོ་ལྟ་བུ་དེ་གཙོ་བོ་དེ་ཆགས་བསྡད་པ་རེད། ད་ཡིན་པ་ཡིན་ནའི་ག་རེ་ཁྱད་པར་འགྲོ་གི་རེད་ཟེར་ན། ད་ལྟ་ཡོད་པ་ལས་ཡག་ད་ང་ཚོ་དུས་ཚོད་འགྱུར་བ་འགྲོ་གི་རེད་གནས་སྟངས་འགྱུར་བ་འགྲོ་གི་རེད་ཆབ་སྲིད་ཁོ་དེ་ཚོ་ཡག་འདི་ལས་ད་གནས་སྟངས་བསྟུན་བྱས་རྒྱབ་སྐྱོར་རིམ་པ་འདི་ཡག་ཡང་བསྐྱར་ཚད་གཞན་པ་ཅིག་སླེབས་ཐུབ་ཡ་བཟོ་ཡ་འདི་ལས་ད་ཁོང་ཚོ་ལྟ་བུ་མེད་པའི་རྐྱེན་གྱིས་ང་ཚོ་ཅིག།

ཨ་རིའི་གྲོས་ཚོགས་ནང་གཞན་པ་སུ་ཡིན་པ་ཡིན་ནའི་ང་ཚོ་བོད་དོན་ཐོག་ཐོག་ནས་ཁོང་ཚོ་ཚང་མས་ཀྱི་སོ་སོའི་གྱི་ཤ་ཚའི་ཐོག་ནས་བོད་པ་ལ་རྒྱབ་སྐྱོར་བྱས་པ་དེར་སོ་སོའི་ཁྱབ་ཁོངས་ཀྱི་འོས་མི་ཡིན་པའི་གྱི་འོས་མི་དེ་ཚོའི་འབོད་སྐུལ་བལྟས་ནས་བྱེད་ས་ཞེ་དྲག་ཉུང་ཉུང་རེད། ད་གང་ལྟར་མ་འོངས་པར་བརྟན་པོ་ཡོང་བ་ལ་འོས་མི་ཚོས་ཀྱི་སོ་སོ་ད་ཨ་རིའི་མི་སེར་ཡིན་པའི་ཆ་ནས་ང་ཚོའི་གྱི་འདུན་པ་འདི་ཡིན་བསམ་པའི་ཅིག་འདི་འདྲའི་གོ་སྐབས་བཟོས་པ་ཡིན་ན་ཤུགས་མ་གཏོགས་ཀྱི་རྒྱབ་སྐྱོར་དེ་མུ་ལ་འཕེལ་དོར་དཔེར་ན་ང་ཚོ་ཇིའུ་མེ་རི་ཀི་ལྟ་བུར་ཨ་མི་རི་ཀའི་ཇིའུ་མེ་རི་ཀི་ལྟ་བུ་ཨི་ཟི་རེལ་ལ་རྒྱབ་སྐྱོར་དེ་ཨི་ཟི་རེལ་ལ་དགག་དྲག་ནི་གས་མ་རུང་བ་གྲོས་ཚོགས་འཐུས་མི་དགོས་མེད་སོ་སོའི་ཁྱབ་ཁོངས་མི་དམངས་དེ་ཚོའི་གི་འདུན་པ་དེ་ཚོ་ཅིག་ལ་ལན་བཏབ་ཐུབ་ཡ་དེ་བེད་སྤྱོད་བྱེད་པ་ད་དེ་འདྲས་ཅིག་ང་ཚོས་ད་བྱེད་དགོས་ཡ་གི་ལམ་དེ་དེ་རེད་དེ། གྲོས་ཚོགས་ཀྱི་འཐུས་མི་ནང་ལོགས་ལ་ད་བོད་དོན་རྒྱབ་སྐྱོར་བྱུང་ཡའི་ལྷག་པར་དུ་ད་སྐུ་མདུན་ད་ཐུགས་ཁྲོས་ཆེན་པོ་ཡོད་དེ་ངས་ཅིག་སྒེར་གི་སུད་ཚིག་སྙན་པོ་གནང་ཡ་ལ་སོགས་པ་ད་ཉུང་ཤས་ཉུང་ཤས་ནང་ལ་དེ་ཧྥ་ཨན་སི་ལན་ཅིག་གནང་ཤོར་བུ་ཆུ་ལ

ལྕམ་ཧྥན་སེ་གིས་ཆོས་དད་ཀྱི་ཐོག་ནས་སྐུ་མདུན་ལ་འདི་འདྲའི་ཞུ་སྙན་ཅིག་ཕལ་ཆེར་ངས་བསམ་པ་ལ་འདི་རེད་མི་འདུག་ཆོས་ཕྱོགས་ནས་ཅིག་འདི་ཞུ་སྟངས་ཅིག་རོགས་ད་འདི་རེད་མི་འདུག་གྲོགས་པོའི་འདུ་ཤེས་ཅིག་རོགས་ཕན་ཚུན་གྲོགས་པོ་ཐག་ཉེ་པོ་ཡིན་པ་ཞིག་གི་འདུ་ཤེས་གྲོགས་པོ་ལ་རོགས་པ་བྱེད་ཡག་གི་དང་གྲོགས་པོ་ལ་བསླབ་བྱ་གླེང་ཡག་དང་བསླབ་ཅིག་སློབ་སྟོན་ཕུལ་ཡག་སོགས་འདི་འདྲའི་གི་འདུ་ཤེས་ངོ་བོའི་ཐོག་ནས་ཁོང་གི་འདི་ཅིག་ཆགས་ཚར་ཤག་ད་འདིའི་ཐོག་ལ་སྐུ་མདུན་ལ་ཕྱག་རོགས་ཞུ་ཡག་སོགས་རེད་འདི་ཅིག་དེ་ད་ལྟ། དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེ་ཞེ་དྲག་འདི་གནང་ད་འདིའི་དོན་གྱི་གོང་དུ་ག་འདི་ལ་སོང་ཚེ་ང་རང་གི་ཚོར་བ་ཆེན་པོ་འདི་འདུག་ལྕམ་ཧྥན་ཚེག་གི་ཐུགས་སྣང་ཡོད་པ་བྱས་གནང་ཡ་འདུན་པ་ཡོད་གནང་ཡ་འདུན་པ་དེ་གོ་སྐབས་བཟོས་ཡ་དང་བསྐྲུན་ཡ་ལྟ་བུ་དེ་རིན་པོ་ཆེ་དགོངས་པ་ཞིབ་པོ་བཞེས་འདུག་འདིའི་རྐྱེན་པས་རིན་པོ་ཆེ་གི་གཞུང་འབྲེལ་གྱི་ཕྱག་ལས་ཀྱི་དུས་ཚོད་དང་གཞུང་འབྲེལ་བྱུང་གི་མེད་པའི་ཐབས་སྐུ་སྒེར་གཟིམ་ཤག་ལ་དུས་ཚོད་རེད་སྐུ་ཟླ་དང་ནང་མི་ཁོང་ཚོའི་གི་དུས་ཚོད་གང་ག་དེ་ཚང་མ་བེད་སྤྱོད་གནང་བྱས། ནུས་པ་དེ་ཤུགས་ཆེ་རུ་འགྲོ་ཐུབ་ཡ། དཔེར་ན་ལྕམ་ཧྥན་ཆན་ལྟ་བུ་ནི་གཟིམ་ཤག་ལ་ཕེབས་དུས། ཧྥན་ཆན་གཟིམ་ཤག་ལ་ཕར་བཅར་ཁོང་ཚོའི་གི་གནད་དོན་གཞན་པ་བོད་པ་དང་འབྲེལ་བ་མེད་པའི་གནད་དོན་དེ་ཚོ་ལ་ཐུགས་སྣང་གནང་བྱས་གང་ལྟར་འདི་འདྲས་བྱས་བྱས་ལྕམ་ཧྥན་ཆན་གི་ཞེ་དྲག་དེ་ཐུགས་མཉེས་པོ་བྱས་སྐུ་མདུན་ཐུགས་མཉེས་པོ་བྱས་ངས་བསམ་པ་དེ་གཅིག་བྱུང་ཡོད་སྲིད། དཔེ་མཚོན་ལྟ་བུ་བྱས་མི་ད་ད་ལྟ་ཕལ་ཆེར་ང་ཚོ་དེ་བས་དྲ་རྒྱ་སྒང་ལ་སྐུ་པར་གཅིག་མཇལ་ཡོང་སྐུ་མདུན་བྱས་ལྕམ་ཧྥན་ཆན།

ཐུགས་ཀར་མ་ཐུབ་པའི་སྐུ་ངལ་བྱུང་པ་སོགས་ར་ཤི་ཏཱ་གི་ཡོང་འབབ་ཡིན་ལས་དོ་ཁོ་གོ་སྐབས་དེ་བེད་སྤྱོད་བྱེད་ག་ཚོད་བྱེད་ཐུབ་མ་ཐུབ་ཟེར་དེ་ད་ང་ཚོས་ཅིག་བཀའ་མོལ་གནང་དགོས་ཡོད་རོགས་ད་དེ་གཙོ་བོ་རྒྱ་རི་རིན་པོ་ཆེ་དམ་པ་ཁོང་ལྟ་བུ་ཅིག་གང་ཟག་ཅིག་དེ་མེད་པའི་རྐྱེན་གྱིས་དེ་ཆགས་བསྡད་པ་རེད་གང་ཟེར་སྐུ་མདུན་མཛད་པ་འཕྲིན་ལས་རྒྱས་པོ་བྱས་མཇལ་འཕྲད་ཞུ་དུས་ཅིག་མི་མང་པོ་ཆགས་དེ་ནས་དེ་ཚོར་ཐེངས་གཅིག་བཀའ་མོལ་བྱུང་བ་ནི་རྒྱུན་སྐྱོང་བྱེད་ཡ་དེ་གནད་འགག་ཆེན་པོ་ཞིག་རེད་རོགས་རྒྱུན་སྐྱོང་བྱེད་སྟངས་དེ་ཅིག་ཅིག

ཐོག་ལ་ཁོ་ཤུགས་རྐྱེན་ཞི་ར། རྒྱ་ནག་སྒང་ལ་ཤུགས་རྐྱེན་ཞེ་དྲག་མ་བྱུང་ད་རྒྱ་ནག་གི་དེའི་ཐོག་ལ་ཡ་ས་ཅིག་ལྕམ་ཧྥན་ཧྲན་གྱི་ཐུགས་འདོད་ཡོད་པ་ནང་བཞིན་ཅིག་འབྲེལ་གྲུབ་འབྲས་དེ་མ་ཐོན་ཙང་ལྕམ་ཧྥན་ཧྲན་ཁོ་རང་གི་རྒྱ་ནག་དང་ཅང་ཙེ་མིན་དེ་སྒང་ཅང་ཙེ་མིན་སྒང་ལ་ཡ་གཟིགས་ཕྱོགས་དེ་འགྱུར་བ་ཆེན་པོ་ཕྱིན་པ་བཟོ་འདྲ་ཅིག་འདི་འདྲའི་མཐོང་ཚུལ་ཅིག་བྱུང་ཡོད་རེད་ག་འདྲས་རེད་འདི། ལ་རེད་ད་དང་པོ་ང་ཚོ་ཅིག་སྡུག་ག་ཞུ་ལེ་མ་རེད་སྐྱོ་བ་དེ་ཞུ་བ་ཡིན་ན་མཐའ་མའི་ལྕམ་ཧྥན་སན་དགོངས་པ་ལས་ཐད་ང་ཚོ་ལ་ཚོར་བ་ད་ག་རང་འདུག་པེ་ཅིན་རྒྱ་ནག་གཞུང་གིས་སྐུ་མདུན་ལྷན་རྒྱས་ཀྱི་གོ་སྐབས་ད་ལྟ་བཟང་པོ་དེ་ལེན་ཐུབ་ཀྱི་མི་འདུག་བྱས་ཙང་ཁོང་ཚོ་ཞེ་དྲགས་ཀྱིས་འདི་ནོར་གྱི་འདུག་དགོངས་ཤག་བྱས་ད་བྱེད་ཐབས་མི་འདུག་དགོངས་པ་བཟོ་འདྲ་དེ་འདྲ་ཅིག་ཆགས་བསྡད་པ་བཟོ་འདྲ་ཅིག་ཆགས་ཤག་ཡིན་པ་ཡིན་ནའི་ཁོང་གི་སྐུ་ཞབས་ད་ཅང་ཙེ་མིན་མཉམ་དུ་འབྲེལ་བ་ཡོད་པའི་རྐྱེན་གྱིས་དེ་ནུས་པ་མ་ཐོན་པ་གལ་མ་རེད་ད་ཕྱི་ལོགས་ལ་ག་ཚོད་ཐོན་ཡོད་མེད་མ་ལྟོས་པར་གང་ལྟར་ཉིས་སྟོང་གཉིས་ནས་ཉིས་སྟོང་རྩ་བཅུའི་བར་དུ་འབྲེལ་བ་བྱུང་ཡ་འབྱུང་རྩ་གཙོ་བོ་གཅིག་ད་སྐུ་ཞབས་ཅང་ཙེ་མིན་གྱི་དགོངས་པ་བཞེས་ཕྱོགས་དེ་ལ་འགྱུར་བ་ཕྱིན་པའི་རྐྱེན་གྱིས་ཏེ་ཆགས་བསྡད་པ་གཅིག་རེད། གཉིས་པ་འདི་ལ་ད་ལྟའི་ཅང་ཙེ་མིན་གྱིས་བོད་པའི་ནང་ཆོས་ཐོག་ལ་དོ་སྣང་བྱེད་ཡ་དེ་བོད་ནང་ལོགས་ལ་ཕར་ནང་ཆོས་ཀྱི་དེ་ནུས་པ་དེ་ག་རེ་ཡིན་མེད་ཕྱི་རྒྱལ་ལ་ནང་ཆོས་ཀྱི་ནུས་པ་དེ་ག་རེ་ཡིན་མེད་འདི་ཚོ་ཁོ་རང་དོ་སྣང་བྱེད་ཡ་གི་རྒྱུ་རྩ་གཙོ་བོ་གཅིག་འདི་ལ་ཐུག་འདུག་བ་འདི་ད་ལྟའི།

བག་ཆགས་འདི་རྒྱུད་རིང་པོ་ཞེ་པོ་ཡིན་པ་ཡིན་ཙང་ལྕམ་ཧྥན་སེ་སྐུ་སྒེར་ཐོག་ནས་ད་དགོངས་པ་བཞེས་ཕྱོགས་ག་འདྲ་ཡིན་མེད་མ་ལྟོས་པར། བོད་པའི་ངོས་ཕྱོགས་ནས་སྐུ་མདུན་ངོས་ཕྱོགས་ནས་དགོངས་པ་བཞེས་ཕྱོགས་ག་འདྲ་ཅིག་ཡིན་ཡིན་མེད་ལ་རྒྱབ་སྐྱོར་ཞུ་བར་ཁོ་རང་འདི་འཛེམས་ཟོན་མེད་པར་ཅིག་གནང་ཡ་ཅིག་འདི་རེད་བསམ། བོད་དོན་ཁྲིམས་ཞིབ། སྲིད་བྱུས་དང་འབྲེལ་བའི་ཨ་མི་རི་ཀའི་བོད་དོན་ཁྲིམས་ཡིག་རང་ཆགས་དེ་དེའི་ཁ་སྣོན་འདི་ལོ་ཁ་ཤས་གོང་ལ་གནང་བ་རེད་བ། ཡིན་དུས་ཙམ་པ་བུ་ཆུང་ལགས་ད་ཧྥན་སན་སོགས་རྒྱབ་སྐྱོར་དཔེ

ཁྲིམས་འཆར་ལ་ད་ལྟའི་ད་ང་ཚོ་ད་ལྟ་བཀའ་མོལ་གནང་བསྡད་པའི་སྐབས་ལ་ཨ་རིའི་གྲོས་ཚོགས་གོང་འོག་གཉིས་ལ་ཁྲིམས་འཆར་ཅིག་ཡོད་བཞིན་པ་གང་རུང་བོད་ཀྱི་དེ་དཀའ་རྙོག་དེ་དེ་ལོ་རྒྱུས་ཀྱི་བོད་ཀྱི་གནས་སྟངས་ཐོག་ལ་རེད་ད་མ་འོངས་པའི་རྒྱ་ནག་གཞུང་ལ་གོ་སྐབས་ཅིག་བོད་དཀའ་རྙོག་སེལ་འདོད་ཡོད་པ་ཡིན་ན་གོ་སྐབས་ཅིག་ཡོད་པ་དེ་གོ་སྐབས་དེ་མ་ཤེས་པ་ཡིན་པ་ཡིན་ན་ལོ་རྒྱུས་ཐོག་ནས་བོད་ཀྱི་གནས་སྟངས་དེ་རྒྱ་ནག་དང་ཐ་དད་ཡིན་པའི་དེ་ཅིག